ཁོར་ཡུག་སྡེ་ཚན་གྱི་འགན་འཛིན་བསྟན་འཛིན་ནོར་བུ་ལགས་གདན་འདྲེན་ཞུས་ཡོད་བསྟན་འཛིན་ནོར་བུ་ལགས་ནས་ཉེ་ཆར་བོད་ནང་གི་ཁོར་ཡུག་སྐོར་ལ་ཡང་དཔྱད་རྩོམ་ཞིག་གནང་ཡོད་པ་དེ་འཛམ་གླིང་གི་ཚོགས་འདུ་ཞིག་གི་ཐོག་ལ་སྒྲོག་སྦྱང་ཡང་གནང་ཡོད་རེད།
བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་བཞིན་དུ་ཡང་ང་ཚོའི་ཁ་ན་ད་ནས་ཡང་སྐུ་མགྲོན་ཞིག་གདན་འདྲེན་ཞུས་ཡོད་ཁ་ན་ད་ཡི་སྐུ་མགྲོན་དེ་ནི་སྐུ་ཞབས་བཀྲ་ཤིས་ཚེ་རིང་ལགས་ཡིན་སྐུ་ཞབས་བཀྲ་ཤིས་ཚེ་རིང་ལགས་ནི་བོད་ཀྱི་ཁོར་ཡུག་གི་ཐོག་ནས་ཉམས་ཞིབ་གནང་མཁན་ཞིག་ཡིན་པ་དང་ཁོང་ནི British Columbia སློབ་གྲྭ་ཆེན་མོའི་ནང་གི་འབུམ་རམས་པ་ཞིག་ཡིན་ཁོང་གིས་ད་རུང་བོད་ཀྱི་ཁོར་ཡུག་གི་ཐད་ནས་འཛམ་གླིང་གི་ལྷ་ཚགས་པར་དང་མང་པོ་ཞིག་གི་སྟེང་དུ་དཔྱད་རྩོམ་མང་པོ་ཞིག་བཀོད་མྱོང་ཡོད་པ་རེད། སྐུ་མགྲོན་རྣམ་པ་གཉིས་ཀར་ཡང་ཐུགས་རྗེ་གནང་ཞུ་གི་ཡིན་ད་རིང་འདིར་ཕེབས་པ་ད་ལྟ་ད་རིང་ཉེ་ཆར་རང་རྒྱ་ནག་གཞུང་ནས་གསར་འགྱུར་ཁག་གི་ནང་ལོགས་ལ་ཡང་བོད་ཀྱི་དབུས་གཙང་ཁུལ་ལ་ཡང་ད་ལོའི་དབྱར་ཁ་འགོ་ཚུགས་ནས་བཟུང་སྟེ་ཆར་ཆུ་དཀོན་པ་དང་ཐན་པ་ཤུགས་ཆེ་བསྟེན་པའི་རྐྱེན་གྱིས་འདས་པའི་ལོ་སུམ་ཅུ་ལྷག་ཙམ་ནང་བྱུང་མྱོང་མེད་པའི་ཐན་པ་བསྟེན་པའི་གནས་སྟངས་ཚབས་ཆེ་ཞིག་ཆགས་བསྡད་ཡོད་པ་དང། རྒྱ་ནག་གཞུང་གི་གསར་འགྱུར་ཁག་ནང་གནས་ཚུལ་བཀོད་གསལ་བྱས་ན་བོད་ཀྱི་དབུས་གཙང་གི་ལྷ་ས་དང་ལྷོ་ཁ་དང་དེ་ག་ནང་བཞིན་གཞིས་རྩེ་ས་ཁུལ་སོགས་ཀྱི་ནང་ལ་ཡང་ཐན་པ་བསྟེན་པའི་དཀའ་ངལ་དེ་ཚབས་ཆེ་ཤོས་ཅིག་ཆགས་ཡོད་པ་དང། ད་ལྟ་རྒྱ་ནག་གཞུང་གི་གསར་འགྱུར་ཁག་ཅིག་གི་ནང་ལ་ཡང་ཆར་པ་འབབ་པའི་ཐབས་ཤེས་ཡང་བྱེད་ཀྱི་ཡོད་པ་སོགས་གསར་འགྱུར་མང་པོ་ཞིག་ཐོན་ཙང་བོད་ནང་གི་གནམ་གཤིས་འགྱུར་ལྡོག་སྐོར་ལ་ཡང་ད་རིང་བགྲོ་གླེང་ཙམ་ཞིག་ཞུ་གི་ཡིན།
ཡང་དེ་བཞིན་དུ་བོད་ཀྱི་ནང་དུ་ཆར་ཆུ་དཀོན་པོ་ཡིན་པར་མ་ཟད་མདོ་ཁམས་ས་ཁུལ་དུ་གནམ་གཤིས་ལ་འགྱུར་ལྡོག་ཆེན་པོ་བྱུང་ནས་བོད་ཟླ་དྲུག་པའི་ནང་དུ་ཡང་ཁ་བ་འབབ་པ་དང་གནམ་གཤིས་ཧ་ཅང་གྲང་མོ་ཡིན་པའི་གནས་ཚུལ་བྱུང་ཡོད་པའི་རྐྱེན་གྱིས་ནམ་རྒྱུན་དུ་འདི་ནི་གཅིག་དབྱར་རྩྭ་དགུན་འབུ་བརྐོ་བའི་དུས་ཚོད་ཡིན་ན་ཡང་ད་ལོ་དབྱར་རྩྭ་དགུན་འབུ་ལ་སོགས་པ་བརྐོ་ཐུབ་ཀྱི་མེད་པའི་གནས་ཚུལ་ཀྱང་བྱུང་ཡོད་པའི་རྐྱེན་གྱིས་གནམ་གཤིས་འགྱུར་ལྡོག་དང་ཁོར་ཡུག་གི་གནད་དོན་འདི་ནི་གལ་ཆེན་པོ་ཞིག་ཏུ་ཆགས་ཡོད།

དགུན་གྱི་གནམ་གཤིས་གྲང་མོ་ཆགས་བྱས་ད་ཡང་འགྱུར་ལྡོག་ཆེན་པོ་བྱུང་བ་དེ་ཚོ་གནམ་གཤིས་འགྱུར་ལྡོག་དེ་ཚོ་བོད་ནང་འགྱུར་ལྡོག་འདི་གཙོ་བོ་རྐྱེན་ག་རེ་ཆགས་བྱས་ཡོང་གི་ཡོད་ན།

ད་ཚོགས་འདུ་དེའི་སྒང་དུ་ཕྱིན་འཛམ་གླིང་གི་སྟེང་གི་མཁས་པ་དང་དེ་བཞིན་དུ་ཡང་ཆོས་གཞུང་འཛིན་པ། ད་ཡང་དེ་བཞིན་དུ་ཡང་ཉམས་ཞིབ་གནང་མཁན་མི་མང་པོ་ཞིག་སླེབས་ཡོད་པའི་རྐྱེན་གྱིས་ཁྱེད་བོད་ཀྱི་ནང་གི་གནམ་གཤིས་འགྱུར་ལྡོག་གི་སྐོར་གྱི་གནས་ཚུལ་ངོ་སྤྲོད་བྱེད་པའི་སྐབས་སུ་མཁས་དབང་ཚང་མ་གིས་བོད་ཀྱི་ནང་གི་གནད་དོན་དེ་ཚོར་དོ་སྣང་ག་འདྲ་ཞིག་བྱེད་ཀྱིན་འདུག།

ད་གཉིས་ཀ་རེད་བསམ་གྱི་འདུག་ཁོར་ཡུག་འགྱུར་ལྡོག་འགྲོ་ཡ་ལ་ཁྱེད་རང་གསུངས་པ་ནང་བཞིན་རེད། རྒྱུ་མཚན་ད་མི་གིས་བཟོས་དེང་སང་དཔལ་འབྱོར་དང་ཨ་ནི་འཕྲུལ་ཆས་དང་ཚན་རིག་དེ་ཡར་རྒྱས་འགྲོ་དུས་ཙམ་པ་ལ་ཡ་ད་ནི་འཛམ་གླིང་གི་ཡུལ་ཁག་ས་ཆ་དེ་ཚོ་ཆགས་སྟངས་དང་དེ་ནང་བཞིན་གྱི་ཨ་ནི། འཕྲུལ་ཆས་ཀྱི་མོ་ཏཱ་ཡི་སྣུམ་དང་དུ་བ་དེ་འདྲའི་མང་པོ་ཅིག། བེད་སྤྱོད། སྣུམ་བེད་སྤྱོད་མང་པོ་བཏང་དུ་བ་མང་པོ་བཏང་དུས་ཙམ་པ་ཁོར་ཡུག་ཏུ་འགྱུར་བ་ཕྱིན་པ་དང་ཨ་ནི། གནམ་གཤིས་འགྱུར་བ་འགྲོ་ཡས་ཀྱི། རྐྱེན་གཞན་པ་དེ་ག་པར་ཆགས་ཀྱི་རེད་ཟེར་ན་ད། རྒྱ་མཚོའི་ཀྱི་ཆུ་དང། ཨ་ནི། བར་སྣང་གི་རླུང་འདི་གའི། དུས་རྒྱུན་དུ་གཅིག་ཁོ་རང་ཚོ་འཁོར་སྟངས་ཅིག་ཡོད་རེད་བ། འཁོར་ཡས་དེ་གོང་དེ་ལ་འགྱུར་བ་འགྲོ་བ་ཡིན་ན་ཡང་འཛམ་གླིང་གི་གནམ་གཤིས་ལ་འགྱུར་བ་འགྲོ་གི་རེད་དེ། ད་ལྟ་འཛམ་གླིང་གི་གནམ་གཤིས་འགྱུར་བ་འགྲོ་མཁན་གྱི་རྒྱུ་མཚན་གཙོ་བོ་གཅིག་འདི་ཆགས་བསྡད་ཡོད་རེད། རྒྱུ་མཚན་གཞན་པ་གཅིག་ང་ཚོས་གི་ལྟར་མི་དཀྱུས་མའི་འདི་ཚོ་དོ་སྣང་བྱེད་ཀྱི་ཡོད་མ་རེད་པས་ཨ་ནི་གསར་འགྱུར་ནང་ལ་ཞེ་དྲག་ཐོན་གྱི་མ་རེད་པས་ཡིན། གནད་འགག་ཆེ་གཅིག་ག་པར་ཆགས་བསྡད་ཡོད་ཟེར་ན་ཉི་མ་ཆགས་བསྡད་ཡོད་རེད་ཉི་མའི་གི་ནུས་ཤུགས་འདི་གཅིག། Computer གིས་བཟོས་པའི་ཨ་ནི་ཚ་གྲང་གཅིག་རང་གཅིག་ཡོང་ཡ་དེ་འདྲས་ཡོད་མ་རེད་ཉི་མའི་གི་ནུས་ཤུགས་དེ་ལ་འགྱུར་བ་འགྲོ་གི་ཡོད་རེད། འདི་ད་ལོ་མང་པོ་ལོ་མང་པོའི་ནང་ལོགས་ལ་འདུག་སེ་རྒྱུན་འགྱུར་བ་འགྲོ་གི་རེད་དེ་ཡིན་ནའི་ད་འདི་གི་ཉི་མ་དེ་ཚ་རུ་ཕྱིན་དུས་ཙམ་པ་ལ་ཡང་ཨ་ནི་འཛམ་བུ་གླིང་བའི་དྲོ་དྲོ་བཟོ་ཡ་གི་ཨ་ནི་འདུག་སེ་ཡོང་གི་ཡོད་རེད་ཨ་ནི་ད་ང་ཚོ་ཉི་མ་སྒང་ལ་སློབ་སྦྱོང་ཉི་མའི་གི། ཡང་དེ་ཉམས་ཞིབ་བྱེད་མཁན་དེ་ཚོའི་གི་ཨ་ནི་ཁོང་ཚོའི་གི་ཉི་མའི་གི་ནང་ལོགས་ལ་ནུས་ཤུགས་དེ་གའི་འགྱུར་བ་འགྲོ་ཚད་གཞིར་བཟུང་གི་ཨ་ནི་འཛམ་གླིང་ལ་ཚ་གྲང་ལ་འགྱུར་བ་དེ་ནང་བཞིན་འགྲོ་གི་ཡོད་པའི་དེ་རྣམ་པ་ཞིག་བཏོན་ཡོད་རེད། ལགས་སོ། ད་ལྟ་བྱས་ཙང། དེ་གའི་ཚང་མའི་གི་ངའི་བསམ་ཚུལ་ད་དེ་གའི་ཚང་མའི་གི་རྐྱེན་གི་རེད་བསམ་གི་འདུག་ཨ་ནི་འདི་མཉམ་དུ་བྱས་འཛམ་བུ་གླིང་ཧྲིལ་བོ་ལ་འདི་ཁོར་ཡུག་གི་གནམ་གཤིས་དེ་འགྱུར་བ་དེ་ང་ཚོ་བོད་གཅིག་པུ་ཅིག་འགྲོ་བ་དེ་འདྲ་ཁྱོན་ནས་མ་རེད་འདི་ག་པར་ཡིན་ནའི་འདུག་བཞིན་འགྲོ་བསྡད་ཡོད་རེད་དཔེར་བཞག་པ་ནི་རྒྱ་གར་ལ་དེང་སང

གནམ་གཤིས་འགྱུར་ལྡོག་འདི་ནི་ད་ཅིག་བོད་གཅིག་པུ་མིན་ཙང་འཛམ་གླིང་ཧྲིལ་བོ་ལ་ཡོང་གི་ཡོད་ཙང་ང་རང་ཚོའི་བོད་པ་ཚང་མ་གི་ཅིག་རྣམ་རྟོག་བྱེད་དགོས་པ་ཞིག་རེད་མི་འདུག་ཡིན་ན་ཡང་ཅིག་གོང་དུ་གསུངས་པ་ནང་བཞིན་དུ་ཉི་མ་གི་ཚ་དྲོད་ཅིག་ཆེ་རུ་ཕྱིན་པ་དང་བསྟུན་ནས་ད་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པ་ལྟར་ན་བོད་རང་སྐྱོང་ལྗོངས་གི་ནང་དུ་ད་ད་ལོའི་གི་ལོ་རེའི་གི་དྲོད་ཚད་དེ་ནི་ཅིག་རྒྱུན་ལྡན་གི་ལོ་དང་བསྡུར་ན་ད Celsius ཀོར་ཐིག་གྲངས་ཆུང་བཞི་དང་དེ་ནས་གཉིས་དང་གྲངས་ཆུང་གསུམ་གྱི་བར་ད་རྒྱུན་ལྡན་ལས་ཡར་ར་མཐོན་པོ་ཆགས་འདུག་ཟེར་ནས་བཀོད་འདུག་དེ་ག་གནམ་གཤིས་ཀྱི་ཚ་དྲོད་དུ་ཆེར་ཆགས་པ་ལ་བརྟེན་ནས་ད་ང་རང་ཚོ་བོད་འདི་ཅིག་གངས་རི་ར་བས་བསྐོར་བའི་ཞིང་ཁམས་ལབ་ཀྱི་ཡོད་ཙང་ན་གངས་རི་དེ་ཚོ་ཅིག་ཉེན་ཁ་ག་ཚོད་ཅིག་ཡོང་གི་ཡོད་ན་བཀྲ་ཤིས་ཚེ་དབང་ལགས་གསུང་གནང་དང། ལགས་སོ། འདི་ཡིན་ཡིན་བདེན་པ་རེད་འདི་ག་རེ་ཟེར་དགོས་ད་བོད་ས་མཐོ་པོ་ཅིག་ཡིན་པའི་ཆགས་དུས་ཙམ་པ་ལ་བོད་ཀྱི་གནམ་གཤིས་འདི

ཅིག་གིས་ཞིང་པ་དེ་ཚོ་ལ་ཡིན་པ་ཡིན་ན། དེ་ཆར་བ། ཆར་བ་དེ་ཚོ་དུས་ཚོད་ཏག་ཏག་མ་ཡོང་བ་དང། ཅིག་ཡོང་དུས་ཙམ་པ་ལ་ཅིག་ཤུགས་ཆེ་ཡོང་ཡས་སོགས་པ། ཡང་མིན་ན་མཚམས་མཚམས་དཔེ་ཁོ་ན་དཔེ་སྐམ་པོ་ཞིག་ཆགས་ཡས་སོགས་པ་དང། དེ་ནང་བཞིན་གྱི་ཨ་ནི་ཡང་ཞིང་ཁའི་ནང་ལོགས་ལ་ཨ་ནི། རྩྭ་ནང་ལོགས་ལ་རྩྭ་འདྲ་མི་འདྲ་ནམ་རྒྱུན་མ་སྐྱེས་དེ་འདྲ་སྐྱེས་སོགས་པ་དང། འབུ་དང་ཨ་ནི་ཅིག། ག་རེ་ཟེར་བ་རེད་ཙི་ཙི་རིགས་དེ་འདྲས་ཅིག་ཅིག་སྟོན་ཐོག་ཟ་ཡས། རིགས། དེ་འདྲའི་འདྲ་མི་འདྲ་སླེབས་པའི་གིས་ཨ་ནི། ཉེན་ཁ་དེ་འདྲ་འདུག་ཟེར་བའི་འདི་ཚོར་གནད་འགག་ཆེན་པོ་རེད་བསམ་གི་འདུག་ཨ་འདི་ནང་བཞིན་གྱི་ཨ་ནི། འབྲོག་པ་འདི་ཚོ་ལ་ཡང་དཀའ་ངལ་ཞིག་བྱེད་ཀྱི་རེད་གང་ཡིན་ཟེར་ན། ད་ཁོང་ཚོའི་གིས་གནས་ས་ཟེར་ནས་རེད་ད་ཁ་སོ་ཁོང་ཚོའི་གིས་ལས་ས་ཟེར་ནས་གཙོ་བོ་ཆེ་ཤོས་ཅིག་གཡག་འདི་གའི་ཆ་འདི་འདི་འཛོམས་པ། གཡག་འདི་གའི་ཨ་ནི། རྩྭ་ལ་ཐུག་ཡོད་རེད་པ་རྩྭ་དང་ཆུ་ལ། རེད། ཨ་ནི་རྩྭ་དང་ཆུ་འདི་ལ་ཡང། ཅིག་འཁྱགས་རོམ་ཞུ་བའི་གིས་རྐྱེན་དང་འདི་ནང་བཞིན་གྱི་རྩྭ་ལས།